རྣམ་པ་ལྷན་རྒྱས་ཁམས་བཟང། དེ་རིང་གི་ལས་རིམ་དེ། མེལ་སྦོན་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་འོག་ལ། Victoria མངའ་སྡེའི་ནང་གི་བོད་མི་ཚོས་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་ལོའི་ལོ་གསར་སྲུང་བརྩི་བྱས་ཡོད་པའི་སྐོར་ལ་ཡིན། ང་ཚོའི་བོད་མི་ཚོ་ལ་མཚོན་ནས་བཤད་ན་ལོ་གཅིག་གི་ནང་ལ་དུས་ཆེན་མང་པོ་ཟིག་སྲུང་བརྩི་བྱེད་གི་ཡོད་པ་ལས་ལོ་གསར་ནི་བོད་ཀྱི་དུས་ཆེན་གྲ་རྒྱས་ཤོས་དེ་ཆགས་ཡོད་པ་རེད། བོད་ཀྱི་ལོ་གསར་ནི་བོད་ཟླ་དང་པོ་གི་ཚེས་གཅིག་གི་ཉིན་ལ་འགོ་འཛུགས་བྱེད་གི་ཡོད་པ་དང་ད་ལོའི་ལོ་གསར་དེ་ཕྱི་ཟླ་གཉིས་པ་གི་ཚེས་ཉི་ཤུ་རྩ་གཅིག་གི་ཉིན་ལ་འཁེལ་ཡོད་པ་རེད། ཡིན་ནའང་ཨོ་སི་ཁྲུ་ལི་ཡ་གི་ཝིག་ཐོ་རི་ཡ་མངའ་སྡེའི་ནང་གི་བོད་མི་ཚོས་ཕྱི་ཟླ་གཉིས་པ་གི་ཚེས་བཅོ་བརྒྱད་གི་ཉིན་གཟའ་སྤེན་པ་དང་བསྟུན་གྱིས་ལོ་གསར་སྲུང་བརྩི་བྱས་ཡོད་པ་རེད།

གསེར་དང་ལ་ཙང་ཁ་ལ་ཤིའི་ལ་ཤིའི། དེ་ག་ནང་བཞིན་སྟོད་ཕྱོགས་ཀྱི་བུད་མེད་ཁག་ཅིག་གིས་འཁྲབ་པའི་སྟོད་གཞས་དེ་ཧ་ཅང་གྲ་འགྲིག་པོ་དང་འཁྲུག་པོ་བྱུང་བ་ལ་བརྟེན་ནས་མང་ཚོགས་ཀྱིས་དགའ་མོས་ཆེན་པོ་བྱས་ཡོད་པ་མ་ཟད་ཁོ་རང་ཚོའི་འཁྲབ་སྟོན་གྱི་སྒྲིག་ཆས་དེ་ཧ་ཅང་སྣ་འཛོམས་པོ་དང་གྲ་སྒྲིག་ཡག་པོ་བྱས་ཡོད་པ་རེད། ཚེ་རིང་དབང་མོ་ནི་དེའི་ནང་གི་སྟོད་གཞས་འཁྲབ་མཁན་གཙོ་བོ་གཅིག་ཡིན་པ་དང་ཁོང་མོ་ཆུང་དུས་ནས་སྟོད་གཞས་འཁྲབ་རྒྱུ་ལ་ཧ་ཅང་དགའ་བོ་ཡོད་པ་རེད། Australia ནང་གི་གཞོན་སྐྱེས་ཚོ་ལ་བོད་ཀྱི་ཐུན་མོང་མིན་པའི་རིག་གཞུང་ངོ་སྤྲོད་བྱ་རྒྱུ་གལ་ཆེན་པོ་ཡིན་པ་དང་བོད་ཀྱི་ས་གནས་སོ་སོའི་ཆས་གོས་དང་ཞབས་བྲོའི་འཁྲབ་སྟངས་སོགས་ངོ་སྤྲོད་བྱ་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་སྟབས་ལོ་གསུམ་གྱི་གོང་ནས་བུད་མེད་བཅུ་གཉིས་ཙམ་གྱིས་སྟོད་གཞས་གླིང་ཞེས་པའི་ཚོགས་པ་ཟིག་ཁ་པར་གྱི་ནང་ལ་བཙུགས་རྗེས་སྟོད་པའི་འཁྲབ་བྱེད་ཀྱི་སྒྲིག་ཆས་ཆ་ཚང་གྲ་སྒྲིག་བྱེད་འགོ་བཙུགས་ཡོད་པ་རེད། ཨོ་སི་ཁྲུ་ལི་ཡ་གི་ནང་ལ་བོད་ཀྱི་ཡུལ་ལུང་སོ་སོའི་རྒྱན་ཆ་དང་ཆས་གོས་བཟོ་མཁན་དང་བཙོང་མཁན་མེད་པ་ལ་བརྟེན་ནས་སྟོད་གཞས་གླིང་ལ་མཚོན་ན་ཨོ་སི་ཁྲུ་ལི་ཡ་གི་ནང་འཁྲབ་ཆས་གྲ་སྒྲིག་བྱེད་པ་ལ་དཀའ་ངལ་མང་པོ་ཟིག་ཡོད་པ་རེད། ཡིན་ནའང་ཁོང་ཚོས་བོད་ཡུལ་གྱི་བོད་མི་ཞིག་ལ་འབྲེལ་བ་བྱས་ནས་སྟོད་པའི་སྒྲིག་ཆས་ཆ་ཚང་ཟིག་མངགས་ཉོ་བྱས་ཡོད་པ་རེད། དེ་དང་འབྲེལ་གྱིས་ཁོང་མོས་སྟོད་གཞས་གླིང་ཚོགས་པ་འཛུགས་དགོས་པའི་རྒྱུ་མཚན་གྱི་སྐོར་ནས་བརྗོད་དོན། ད་རྒྱུ་མཚན་དེ་སྤྱིར་བཏང་ནི་ད་བོད་ཀྱི་རིག་གཞུང་དཔེ་གལ་ཆེན་པོ་རེད། ད་ང་ཚོ་སྟོད་པ་ཡིན་ན་སྟོད་པ་ཡི་ད་ལྟ་སྒྲིག་ཆས་དེ་ཚོ་དཔེ་ཉུང་ཉུང་རེད་བཞག་ཨ་ནི་དེ་འདྲ་འདྲ་བོ་བྱས་ནས་ནི་ད་ལྟ་སྟོད་པ་ག་ཅིག་གི་སྟོད་གཞས་གླིང་ཟེར་བྱས་དེ་ད་སྟོད་པ་ག་ཅིག་གི་མ་བྲག་འདྲ་བོ་ད་རྒྱན་ཆ་ཅིག་ཡོད་རེད་ར་དེ་ཚོ་མ་སྟོར་ཡ་གི་ཆེད་དུ་ཨ་ནི་མ་འོངས་པ་ཡ་སླར་གསོ་བྱེད་ཡ་གི་ཆེད་དུ་ནི་དེ་འདྲ་ཞིག་འགོ་བཙུགས་རྒྱུ་རེད་ལ། ཡང། ཁོང་མོས་བོད་མི་ཚོ་ཁ་ཐོར་དུ་ཡོད་པའི་ཨོ་སི་ཁྲུ་ལི་ཡ་ལྟ་བུའི་ལུང་པ་གི་ནང་ལ་སྟོད་གཞས་ཀྱི་ཞབས་བྲོ་འཁྲབ་སྟོན་བྱེད་དགོས་པའི་རྒྱུ་མཚན་དེ་ག་རེ་མིན་སྐོར་ལ་བརྗོད་དོན། ད་དེ་ད་ང་ཚོ་སྟོད་པ་ཡིན་ན་ད་ལྟ་ད་ལྟ་དུས་ཚོད་ལ་ན་ང་ཚོ་མེལ་སྦོན་ལ་གཞས་དེ་ཚོ་དར་སོ་ཞེ་དྲག་ཡོད་མ་རེད། འོ་དེ་མེད་པ་ཙམ་གྱིས་ནི་ང་ཚོ་ད་ང་ཚོ་ཨ་མ་དེ་ཚོ་གི་ད་འགོ་འདྲ་ཅིག་ཁྲིད་བྱས་ནས་དུག་སློག་དེ་ཚོ་ཡར་བཏོན་ཡས་ཁོང་ཚོ་ན་གཞོན་བརྒྱ་ལ་ཨ་ནི་ན་གཞོན་དེ་ཚོ་ལ་དབྱིངས་སླེབ་ཡས་ཆེད་དུ། ཡང་མ་འོངས་པར་ན་གཞོན་དེ་ཚོ་གིས་དེའི་རིག་གཞུང་དེ་ཚོ་ཕར་བདག་པོ་རྒྱག་ཡག་བྱས་ཐོག་ནས་དེ་འདྲ་འདྲ་བ་ཞིག་མིའི་དབུ་གྲོགས་ཀྱིས་གསུང་དགོས། དེ་བཞིན་དཔལ་ལྡན་དོན་གྲུབ་ནི་མེལ་བོན་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཡིན་པ་དང་ཁོང་གིས་བོད་ཀྱི་ལོ་གསར་སྲུང་བརྩི་བྱེད་རྒྱུ་དེ་ཧ་ཅང་གལ་ཆེན་ཡིན་སྐོར་བརྗོད་དོན། ང་ཚོ་བོད་པ་ལོ་གསར་ལབ་ན་ད་གལ་ཆེན་པོ་ད་དཔེ་ཧང་སང་བ་རེད་ང་ཚོ་བོད་ནང་ལ་མཚོན་ན་ད་ཕྱི་ད་ང་ཚོ་འདི་ལོ་གསར་དེ་ཨ་ནེ་ང་ཚོའི་བོད་པ་རང་ལ་མཚོན་ན་ད་མི་ཚང་མ་མཉམ་དུ་འཛོམས་ཡ་ད་ག་དུས་དེ་ཙམ་པ་ལ་ད་བོད་པ་གི། ལོ་གསར་ལབ་དུས་ཙམ་པ་ལ་ད་མི་དེ་ཚོའི་ལས་ཀ་དེ་ཚོ་ཡིན་ན་ལ་དེ་སི་ཞེ་དྲག་ཉུང་བ་བྱས་ཨ་ནེ་ཅིག་ནང་མི་འདྲ་བོ་ལྷན་འཛོམས་བྱས་དེ་ཡིན་ན་ང་ཚོ་གྲོང་པ་དང་ཚོ་གང་ཚང་མཉམ་འཛོམས་བྱས་ནས་ད་དགའ་དགའ་སྤྲོ་སྤྲོ་བྱས་ནས་ད་ལོ་གཅིག་གི་ད་ཅིག་ད་གལ་ཆེ་ཤོས་གྲས་ཅིག་ཆགས་བསྡད་པ་རེད་ད་དེ་ད་གལ་ཆེན་པོ་ཡིན་པ་ད། ནང་མི་མཉམ་འཛོམས་དང་དེ་ཚོ་མང་པོ་ཅིག་ད་བཞུགས་གི་ཅིག་ཡོད་ར་ནས་གར་བསྡད་ན་ནང་མི་མཉམ་འཛོམས་བྱུང་དུས་ཙམ་པ་ལ་ད་ནང་ན་སྐད་ཆ་མང་པོ་ཅིག་ཨ་ནི་སོ་སོ་གི་ད་ཅིག་གཞས་འཁྲབ་པ་དང་ཨ་ནི་ཡང་ཞབས་བྲོ་འཁྲབ་པའི་གྲས་དེ་འདྲ་མང་པོ་ཅིག་ཡོད་ར་དེ་ཡིན་དུས་ཙམ་པ་ལ་ཨ་ནི་ཞབས་བྲོ་འཁྲབ་ན་གཞས་འཁྲབ་དེ་ཚོ་གང་ས་ང་ཚོ་ད་བོད་པ་གི་རིག་གཞུང་གི་ད་ཅིག་སིར་ན་མ་སོང་ན་དེ་འདྲ་ཅིག་ཆགས་བསྡད་ཡོད་ར་དེ་ཡིན་དུས་ཙམ་པ་ལ་ང་ཚོ་དེ་གི་རྒྱུན་འཛིན་དང་དེ་ཚོ་མང་པོ་ཅིག་ལ་ཡང་ཤུགས་ཅིག་ཕན་ཐོགས་གི་ཡོད་རེད།

གཟའ་སྤེན་པ་ལ་འཛོམས་དགོས་པ་དེ་ག་ལ་ད་བོད་པ་མང་ཆེ་བ་ད་དེ་དུས་ཙམ་པ་ད་ལས་ཀ་ད་ཅིག་ང་ཚོ་གཟའ་མཇུག་ལ་གོ་ར་དུས་ཙམ་པ་ལ་ནི་དེ་འཛོམས་དགོས་རེད་ད་ཡིན་ན་ང་ཚོ་ཞིག་གཞན་དབང་ད་ལྟ་འགྲོ་དུས་ཙམ་པ་ལ་ནི་གཙོ་བོ་དེ་ང་ཚོ་ལ་ད་ཚོགས་ཁང་ཅིག་ཡོད་མ་རེད་ད་སོ་སོའི་ཚོགས་ཁང་ཅིག་ཡོད་ན་ནི་སོ་སོའི་ཉི་མ་དེ་ག་རང་ཁྲ་ཁྲ་ཁྲ་ཟིན་སོ་སོ་སོའི་ལག་པ་ན་ཡོད་ར།
ཡང་ཁོང་གིས་ཕྲུ་གུ་ཡོད་མཁན་གྱི་ཕ་མ་རྣམས་ཀྱིས་བོད་ཀྱི་ལོ་གསར་སོགས་དུས་ཆེན་ཆེ་ཁག་ལ་མཉམ་ཞུགས་བྱ་རྒྱུ་དེ་ཧ་ཅང་གི་གལ་ཆེན་ཡིན་སྐོར་བརྗོད་དོན།
ང་ལ་སོ་སོའི་ཕྲུ་གུ་ཡོད་ན་རེད་མེད་ན་རེད་བོད་པ་ཞིག་འཛོམས་དུས་ཙམ་པ་ལ་སོ་སོའི་འུ་བེད་དེ་འོ་ད་ང་དེ་རིང་ང་སང་ཉིན་ཕར་ལས་ཀ་ཅིག་འགྲོ་དགོས་ཡ་ནི་ང་ཕར་ལས་ཀ་གཏོང་དགོས་འགྲོ་དགོས་ཡ་ད་སང་ཉིན་བོད་པ་འཛོམས་དགོས་དེ་ལ་ང་ལས་ཀ་འགྲོ་གི་ཡིན་ལབ་དེ་གལ་ཆེན་པོ་མ་བརྩི་ཡ་ཅིག་བོད་པ་འཛོམས་དགོས་ཡོད་ལབ་དུས་ཙམ་པ་བོད་པ་འཛོམས་ཡ་དེ་ཨང་དང་པོ་བརྩིས་ལྷག་པར་དུ་ཕྲུ་གུ་ཡོད་མཁན་ཅིག་ན། དེ་འདྲ་བྱས་ནས་ཨ་ནི་བོད་པ་འཛོམས་ཡ་དེ་ད་སོ་སོའི་ངོས་ནས་ཨང་དང་པོ་འདྲ་པོ་བརྩིས་ཡོང་ན་སོ་སོའི་བུ་དང་ཚང་མ་ལ་ཤུགས་རྐྱེན་ཅིག་སྤྲད་ཀྱི་རེད་ནས་ད་ལྟ་ང་ཚོ་བུ་ཆུང་ཆུང་རེད་བསམ་ནས་ཁོ་ཚོས་ད་རུང་ཅི་ཧ་གོ་མ་རེད་བསམ་ན་ཡང་ཡིན་ནའང་དངོས་གནས་ཁོ་རང་ཚོ་སེམས་པ་ན་བག་ཆགས་ཤིག་བཞག་བསྡད་པ་རེད་ག་རེ་ལབ་ན་ད་ང་ཚོ་སོ་སོའི་མི་ཚེའི་གི་བརྒྱུད་རིམ་དང་དེ་ཚོ་ལ་བལྟ་དུས་ཙམ་པ་ལ་བུ་ཆུང་ཆུང་དུས་ཙམ་པ་ནས་ཕ་ཡིན་ནི་དེ་ཕར་འགྲོ་དུས་ཙམ་པ་ལ། ཨ་ནི་ད་ལྟ་ནས་སོ་སོའི་སེམས་པ་ན་བསྡད་བསྡད་གི་ཡོད་ར་དེ་ཡིན་དུས་ཙམ་པ་ལ་ནི་ད་ཕྱི་རྒྱལ་ན་ཡོད་རྒྱུ་རེད་ང་ཚོ་ཨོ་སི་ཁྲི་ལི་ཡ་རང་ན་ཡོད་རྒྱུ་ཕ་མ་ཚང་མ་ངོས་ནས་བོད་པ་ཅིག་འཛོམས་དགོས་ཡོད་དུས་ཙམ་པ་ལ་གལ་ཏེ་ན་ཕར་འཁྲིད་འགྲོ་ཡ་སོ་སོའི་བུ་ཁྲིད་ནས་སོང་ཁྱོད་ད་ལྟ་ནས་སི་ནི་ཀ་གི་ཕར་སོང་ཁྱོད་ཅི་ཧ་གོ་གི་མ་རེད་ད་ཡིན་ནའང་ཁྱོད་འཁྲིད་དུས་ཙམ་པ་ལ་ག་རེ་ན་ཕི་གེ་ནང་འགྲོ་ན། ཕ་གི་ནང་ན་བོད་པ་དཀོན་ཤེས་སྐྱོ་རང་བཞིན་གྱི་བོད་གི་ནང་ལ་ཀ་རང་བཞིན་གཅིག་ཆུང་དེ་རེད་དེ་བ་ན་མི་རྒན་པ་མང་པོ་ཅིག་ཡོད་རེད་ནམ་རྒྱུན་ཁྱོད་མ་ཐུག་གི་དེ་འདྲ་མང་པོ་ཅིག་ཡོད་རེད་ཚང་མ་མཉམ་དུ་ངོ་ཤེས་འགྲོ་གི་དང་ཡང་སོ་སོའི་སེམས་པ་ཅིག་ལྷོད་ལྷོད་ཆགས་འགྲོ་དེ་འདྲ་བའི་ཧང་སང་གལ་ཆེན་པོ་ད་དེ་དག་ང་ཚོ་དགེ་མཚན་འདི་མ་གཏོགས་མི་འདུག་ལ་དེ་འདྲ་ལ་ཡང་མི་ད་དེ་ལ་དགེ་མཚན་ད་ང་ཚོ་མང་པོ་ཞིག་ཅིག་ཡོད་རེད་ཚང་ཚང་ད་ནི་རེ་བ་ཡིན་ན་ནི་ད་ཕྱི་རྒྱལ་ན་ཡོད་ཀྱི་ཚང་མ་རེད་ལྷག་པར་དུ་ནི་ད་ཅིག་ཨོ་སི་ཀྲི་ལི་ཡ་རང་ན་ཡོད་ཀྱི་བུ་དེ་ཚོ་བོད་པ་གི་འདི་ཚོ་ཇི་སྲིད་ལ་ག་དུས་ན།